ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཨར་ཇིན་ཏི་ནཱ་ཡི་གཡས་ཕྱོགས་བརྟན་འཛིན་པ་སྲིད་འཛིན་ཧཱ་བྷི་ཡཱ་མཱེ་ལིའི་སྐབས་འདིར་བླ་ཆེན་པོབ་ཡི་གདན་ས་ཝེ་ཏི་ཀན་དུ་ཆེད་ཕེབས་ཀྱིས་བླ་ཆེན་པོབ་སྐུ་ཉིད་དང་གཟའ་ཟླ་བའི་ཉིན་མཇལ་འཕྲད་གནང་བ་དེ་ནི་ལོ་རྒྱུས་རང་བཞིན་ཞིག་ཆགས་ཡོད་པ་རེད། དེའི་རྒྱུ་མཚན་གཙོ་བོ་དེ་ནི་ཧ་ཅང་ཐལ་ཆ་ཆེ་བའི་གཏམ་བཤད་དང་གཡས་ཕྱོགས་ཀྱི་ལྟ་བ་མཁྲེགས་པོ་བཟུང་མཁན་སྲིད་འཛིན་དེ་ཡིས་ཁོང་བདག་ཉིད་འོས་བསྡུའི་འགྲན་རྩོད་ནང་ལ་ཞུགས་ཏེ་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་བའི་འདུ་འཛོམས་མང་པོའི་ཐོག

འོན་ཀྱང་ད་རེས་ཁོང་དངོས་སུ་བླ་ཆེན་གྱི་གདན་སར་ཆེད་ཕེབས་གནང་སྟེ་བླ་ཆེན་མཆོག་དང་མཇལ་འཛོམས་གནང་བ་དེ་ནི། ཕན་ཚུན་གཉིས་ཀྱི་འབྲེལ་ལམ་བཟང་དུ་གཏོང་བའི་ཐབས་ཤེས་དང་རྣམ་འགྱུར་བཟང་པོ་ཞིག་ཏན་ཏན་ཆགས་ཡོད་པ་རེད། གཟའ་ཟླ་བའི་ཉིན་ཨར་ཇིན་ཏི་ནའི་སྲིད་འཛིན་མཱེ་ལི་ཡིས་བླ་ཆེན་པོབ་དང་ལྷན་དུ་དུས་ཡུན་ཆུ་ཚོད་གཅིག་ལྷག་ཙམ་གྱི་རིང་ལ་གླེང་མོལ་གནང་ཡོད་སྐོར་པོབ་ཀྱི་གདན་སའི་གསལ་བསྒྲགས་ཀྱི་ནང་ལ་གསལ་ཡོད་པ་དང། ཡང་མཇལ་འཛོམས་དེ་བྱུང་བའི་ཐོག་མ་དེར་སྲིད་འཛིན་མཱེ་ལི་ཡིས། བླ་ཆེན་མཆོག་ལ་འཐམས་པ་དང་ཁོང་ལ། ཁོང་ལ་མཉེས་པོ་ཡོད་པའི་ཕ་ཡུལ་ཨར་ཇན་ཏི་ནའི་ཏེན་ཞིམ་བག་ལེབ་ཕུལ་ཡོད་པའི་གནས་ཚུལ་ཐོན་འདུག་དེ་ནས་ཁོང་གཉིས་མར་བཞུགས་ཏེ་བཀའ་མོལ་གནང་བའི་ནང་ལ་ཨར་ཇན་ཏི་ནའི་མི་དམངས་ཀྱི་གནས་སྟངས་དང་དཔལ་འབྱོར་འཕེལ་རྒྱས་གཏོང་ཕྱོགས་སོགས་ཀྱི་ཐོག་ལ་གླེང་མོལ་གནང་འདུག་པ་དང་ཕྱོགས་མཚུངས་ཨར་ཇན་ཏི་ནའི་སྲིད་འཛིན་ཁོང་གིས་དགུང་གྲངས་བརྒྱད་ཅུ་གྱ་བདུན་ལ་ཕེབས་པའི་བླ་ཆེན་པོབ་མཆོག་ཕ་ཡུལ་ཨར་ཇིན་ཏི་ནཱ་ཡི་ནང་ལ་འཚམས་གཟིགས་ལ་ཕེབས་རོགས་ཅེས་མགྲོན་འབོད་ཀྱང་ཞུས་ཡོད་པ་རེད། རྩ་བའི་ད་ལྟའི་ཆར་བླ་ཆེན་མཆོག་ཨར་ཇིན་ཏི་ནཱ་ནང་ལ་ཕེབས་ཕྱོགས་ཀྱི་ཟླ་དུས་ཚེས་གྲངས་སོགས་གང་ཡང་གཏན་འབེབས་བྱས་པ་བྱུང་མི་འདུག་པ་མ་ཟད་གལ་ཏེ་ཁོང་ཡུལ་དེར་ཆོས་འབྲེལ་སོགས་ཀྱི་ཆེད་དུ་དངོས་སུ་ཕེབས་པ་ཡིན་ན། དེ་ནི་ཕྱི་ལོ་ཉིས་སྟོང་བཅུ་གསུམ་གྱི་རྗེས་ལ་ཁོང་སྐུ་ཉིད་ཀྱི་ཕ་ཡུལ་ལ་ཕེབས་པ་ཐོག་མ་དེ་ཆགས་རྒྱུ་ཡིན་པ་རེད། དེ་ཡང་ད་རེས་ཨར་ཇིན་ཏི་ནའི་སྲིད་འཛིན་མཱེ་ལི་ཡིས་བླ་ཆེན་པོབ་དང་མཇལ་འཕྲད་བྱུང་བ་དེ་ནི་སྲིད་འཛིན་ཁོང་གིས་ད་ལོའི་སྤྱི་ཟླ་དང་པོའི་ནང་ལ་དེ་ལྟར་ཡོང་བའི་རེ་བ་བཏོན་ཏེ། བླ་ཆེན་མཆོག་ལ་འཕྲིན་ཡིག་ཞིག་ཕུལ་ཏེ། ཁོང་རྣམ་པ་གཉིས་མཇལ་འཛོམས་ཤིག་བྱུང་བ་ཡིན་ན། དེ་ནི་རང་ཡུལ་ཨར་ཇིན་ཏི་ནཱ་ཡི་ཡུལ་མི་སྤུན་ཟླ་ཡོངས་ལ་ཞི་བདེ་བསྐྲུན་ཐུབ་པ་ཞིག་དང་དེ་འདྲའི་མཐུ་ལ་བརྟེན་ནས་ཡུལ་གྱི་ནང་ལ་དབྱེན་སྦྱོར་དཀྲུག་ཤིང་དང་མི་མཐུན་པའི་འགལ་ཟླ་ཁག་སེལ་རྒྱུར་ཕན་ཐོགས་ཆེན་པོ་ཡོང་རྒྱུ་ཡིན་པའི་འགྲེལ་བཤད་བརྒྱབ་ཡོད་པ་ལྟར་ད་རེས་ཀྱི་མཇལ་འཛོམས་དེ་བྱུང་ཡོད་འདུག་བླ་ཆེན་པོབ་ཧྥ་རན་སིས་མཆོག་གིས་དུས་དང་རྣམ་པ་ཀུན་ཏུ་རང་དབང་ཁྲོམ་རའི་རྒྱ་སྐྱེད་ཀྱིས་སྤྱི་ཚོགས་ཀྱི་ནང་ལ་དབུལ་ཕྱུག་གི་བར་ཁྱད་ཇེ་ཆེར་སོང་དང་འགྲོ་བཞིན་པའི་ཐོག་ལ་བློ་འཚབ་ཆེན་པོ་ཡོད་ཅེས་གསལ་སྟོན་གནང་གི་ཡོད་པ་རེད། ད་རེས་ཨར་ཇིན་ཏི་ནའི་སྲིད་འཛིན་ཡེ་ཤུ་བླ་ཆེན་གྱི་གདན་སར་ཕེབས་པའི་དུས་འདིར་ཡང་གཟའ་ཉི་མའི་ཉིན་ཆོས་འབྲེལ་གྱི་འདུ་འཛོམས་ཆེན་མོའི་ཐོག་བླ་ཆེན་མཆོག་གིས་ཉམ་ཐག་མང་ཚོགས་ཀྱི་སྡུག་བསྔལ་ཐོག་ལ་ཧ་ཅང་བློ་འཚབ་ཡོད་པ་གསལ་སྟོན་གནང་འདུག། ཨར་ཅན་ཐི་ནའི་སྲིད་འཛིན་ཧ་བྷི་ཡཱ་མེ་ལི་ཡིས་ད་རེས་ཡེ་ཤུ་གདན་སར་མ་བཅར་བའི་གོང་ལ་ཨིསི་རཱཨེལ་ལ་ཆེད་ཕེབས་བྱས་ཏེ་ཁོང་གིས་རང་ཡུལ་གྱི་གཞུང་ཚབ་ཁང་དེ་ཇེ་རུ་སཱ་ལེམ་གྲོང་ཁྱེར་ནང་ལ་སྤོ་བཤུད་བྱ་གི་ཡིན་ཞེས་བརྗོད་དེ་གླེང་རྙོག་ཆེན་པོ་ཞིག་ཆགས་ཡོད་འདུག་གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།